ང་ད་རིང་གི་ལས་རིམ་གཙོ་སྐྱོང་བ་བློ་བཟང་ཆོས་འཕེལ་ཡིན། ད་རིང་ང་ཚོ་ཨ་རིའི་རྒྱལ་ས་ཝ་ཤིང་ཊོན་དུ་རྟེན་གཞིར་བྱས་པའི། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་བོད་སྐད་སྡེ་ཚན་གྱི་ཁམས་སྐད་ནང། ད་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ། རབ་བྱུང་བཅུ་བདུན་པའི་ཆུ་ཡོས་ལོ་ཡིན། བོད་ཟླ་བཞི་པ་ས་ག་ཟླ་བ་ཡི་ཚེས་བཅུ་གསུམ་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་ཕྱི་ཟླ་དྲུག་པ་ཚེས་གཉིས། གཟའ་པ་སངས་ཀྱི་ལས་རིམ་ཁག་རྣམ་པ་ཚོ་ལ་སྒྲོག་གི་ཡིན། ད་ནི་ད་རིང་གི་ལས་རིམ་ཁག་གི་ཐོག་མ་ལ་ཁམས་ཉག་ཆུ་ཁུལ་གཅིག་གི་ས་ཁུལ་བཅུ་གཅིག་ལྷག་ཙམ་ཞིག་ལ་མེ་སྐྱོན་ཤོར་ནས་ཀྱི་ཉིན་གསུམ་འགྲོ་གི་ཡོད་ཀྱང་ད་རུང་ཡང་མེ་བསད་ཐུབ་མེད་པའི་སྐོར་གྱི་གནས་ཚུལ་བཅས་ད་རིང་གི་གསར་འགྱུར་ཁག་དང། དེ་ནས་ས་གནས་ས་ཐོག་ནས་བཏང་བའི་གནས་ཚུལ་ནང། བཙན་བྱོལ་ནང་གྲགས་ཆེ་བའི་རྒྱལ་ཡུམ་ཆེན་མོ་རྐང་རྩེད་སྤོ་ལོ་འགྲན་བསྡུར་ཐེངས་ཉི་ཤུ་རྩ་བརྒྱད་པ་དེ་བཞུགས་སྒར་རྡ་རམ་ས་ལའི་རྡ་སྟེང་བོད་ཁྱིམ་སློབ་གྲྭར་དངོས་སུ་འགོ་འཛུགས་གནང་སོང། མཐའ་མཇུག་ཏུ་དམིགས་བསལ་གྱི་གསར་འགྱུར་དང་སྐབས་དོན་གླེང་མོལ་ཞེས་པའི་གི་ལེ་ཚན་བཅས་ལས་རིམ་ཁག་གི་རྗེས་སུ་རིམ་པས་བྱས་ནས་རྣམ་པ་ཚོ་ལ་སྒྲོག་རྒྱུ་ཡིན། ད་རིང་གི་གསར་འགྱུར་ཁག་རྒྱང་སྲིང་འབུལ་གྱི་ཡིན། བོད་ཅིག་གི་ཁམས་ཉག་ཆུ་ཁའམ་ཡ་ཅང་རྫོང་ཟེར་བའི་གི་ཁུལ་དུ་ལ་ཤིང་ནགས་ལ་མེ་སྐྱོན་ཤུགས་ཆེན་ཤོར་ནས་ཀྱི་མིག་སྔར་ཚོད་དཔག་བྱས་པ་ཡིན་ན། ས་ཁུལ་བཅུ་གཅིག་ཙམ་ལ་མེ་སྐྱོན་བྱུང་ཡོད་པ་དང། མེ་སྐྱོན་ཤོར་ནས་ཀྱི་ཉིན་གསུམ་ལྷག་ཙམ་ཞིག་འགྲོ་གི་ཡོད་ཀྱང། ད་རུང་ཡང་མེ་དེ་བསད་ཐུབ་མེད་པའི་གནས་ཚུལ་ཐོན། དེ་ཡང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་ཕྱི་ཟླ་ལྔ་པ་ཚེས་སུམ་ཅུ་ནས་བཟུང་སི་ཁྲོན་ཞིང་ཆེན་དཀར་མཛེས་བོད་རིགས་རང་སྐྱོང་ཁུལ། ཉག་ཆུ་རྫོང། རྨ་རུ་མཚོ་གྲོང་སྡེ་བཅས་ཀྱི་ས་ཁུལ་ཁག་བཅུ་གཅིག་ཙམ་ལ་མེ་སྐྱོན་ཤོར་ཡོད་པ་སྐོར་རྒྱ་ནག་གཞུང་གིས་གནས་ཚུལ་སྤེལ་ཡོད་པ་རེད། ད་རེས་ཀྱི་མེ་སྐྱོན་དེ་གློ་བུར་དུ་ཆེན་པོ་གཅིག་ཤོར་ཏེ་ད་ལྟ་ཡི་ཆ་ཉིན་གྲངས་གསུམ་ཙམ་འགྲོ་གི་ཡོད་ཀྱང་ད་རུང་ཡང་མེ་དེ་བསད་ཐུབ་མེད་པ་རེད། མེ་སྐྱོན་ཤོར་བའི་གི་རི་ངོས་སུ་བྲག་དཀར་དགོན་པ་དང་ཤང་དུ་མཐོང་རྒྱུ་ཞེས་པའི་གི་གྲོང་ཚོ་ཆུང་ཆུང་ཞིག་ཡོད་པ་དང་དེ་ཡི་ནང་ལ་ཁྱིམ་ཚང་ཉི་ཤུ་ལྷག་ཙམ་ཞིག་ཡོད་པ་རེད། གྲོང་ཚོ་དེ་ཡི་གི་མི་མང་དང་དགོན་པ་ནང་གི་དགེ་འདུན་པ་ཚོར་རྒྱ་ནག་གཞུང་གིས་གནས་སྐབས་ཡི་རིང་ལ་མེ་སྐྱོན་གི་ཉེན་ཁ་ལས་གཡོལ་དགོས་པའི་གི་སྐད་ཆའི་འོག། ས་གནས་གཞན་དུ་འཁྲིད་ཡོད་པས་ད་རེས་ཀྱི་མེ་སྐྱོན་དེའི་ནང་ལ་མི་ལ་ཤི་རྨས་སོགས་ཀྱི་གནོད་འཚེ་གང་ཡང་བྱུང་མེད་པར་བོད་དང་བཙན་བྱོལ་ནང་ལ་ཡོད་པའི་མི་སྣ་གཉིས་ཅིག་གིས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་ཡོད་པ་རེད། གོང་ཞུས་ཀྱི་འབྲེལ་ཡོད་མི་སྣ་གཅིག་ནས་མུ་མཐུད་ནས་བརྗོད་པར་གཞིགས་ན། ཐེངས་འདིའི་གི་མེ་སྐྱོན་ཤོར་ས་གཙོ་བོ་དེ་ནི་ཉག་ཆུ་རྫོང་ནས་ཆུ་ཚོད་གཅིག་ལྷག་གི་ས་ལ་ཡོད་པ་དང་ད་ལྟ་ཡི་ཆ་ལ

དེ་ཡང་འགྲོ་བ་མི་ཡི་ཐོབ་ཐང་ལྟ་ཞིབ་ཚོགས་པའི། རྒྱ་ནག་གི་གནད་དོན་ཉམས་ཞིབ་པ་བགྲེས་པ། ཡ་ཆིའུ་ཝང་གིས་རྒྱ་ནག་གཞུང་གིས་དམངས་གཙོ་ལ་དགའ་བའི་གི་ངོ་རྒོལ་བ་ཚོ་ལ་དམར་གསོད་ཆེན་པོ་བཏང་པ་དེར་ངོས་ལེན་བྱེད་དགོས་པའི་གི་འགན་ཁུར་ཡོད་པ་མ་ཟད། དོན་རྐྱེན་དེ་ཡི་གི་ཁྲོད་མི་གྲངས་ས་ཡ་མང་པོ་ལ་དོ་དམ་དང་ལྟ་ཞིབ་གནས་ཚུལ་ཁག་བཀག་འགོག་སོགས་ཀྱི་གི་འོག་རྒྱལ་སྤྱི་ཡི་ནང་དུ་འགྲོ་བ་མི་ཡི་ཐོབ་ཐང་ལ་སྡང་དགྲ་ཤུགས་ཆེན་བྱེད་བཞིན་པ་ཅིག་རེད་ཅེས་གསུངས་ཡོད་པ་རེད། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོ་ཡི་དྲུག་བཞི་ཡི་དོན་རྐྱེན་ལ་རྗེས་དྲན་བྱེད་པའི་སྐབས་སུ། ཧང་ཀྲོའུ་བཞི་འཁྱོལ་ཉེན་རྟོག་པ་ཡིས་དེ་སྔ་དྲུག་བཞི་ཡི་ལས་འགུལ་ནང་ལ་མཉམ་ཞུགས་གནང་མྱོང་ཡོད་མཁན་ཞུའུ་ཀོང་འཛིན་བཟུང་བྱས་ཡོད་ལ། ཁོང་གིས་རྒྱ་ནག་གི་དམར་གསོད་ཆེན་པོ་དེ་ལ་ཁས་ལེན་བྱེད་དགོས་པའི་གི་རེ་འདོད་བཏོན་མྱོང་ཡོད་ཅིང། ལོ་འདི་ཡི་གི་སྤྱི་ཟླ་བཞི་པ་ཡི་ནང་དུ་འབྲེལ་ཡོད་ཁྲིམས་ཁང་གིས་རྙོག་འཛིང་བཟོ་མཁན་རེད་ཟེར་ནི་གི་ནག་ཉེས་བཙུགས་ཡོད་ན་ཡང། ད་ད་རུང་ཡིན་ན་ཡང་ཁྲིམས་ཐག་བཅད་མེད་པ་མ་ཟད་སྤྱི་བསྒྲགས་སོགས་གང་ཡང་བྱས་མེད་པ་རེད། རྒྱ་ནག་དམར་ཤོག་གཞུང་གིས་དྲུག་བཞི་དམར་གསོད་ཆེན་པོ་ཡི་ནག་ཉེས་དེ་ངོས་ལེན་བྱེད་དགོས་པར་མ་ཟད། དྲུག་བཞི་ཡི་དོན་རྐྱེན་དང་འབྲེལ་ཡོད་ཀྱི་མི་སྣ་མང་པོ་ཞིག་ལ་བཀག་འགོག་དང་ལྟ་རྟོག་ནན་པོ་བྱེད་བཞིན་ཡོད་པ་སྐོར་གནས་ཚུལ་སྤེལ་ཡོད་པ་རེད། ཅེག་སྤྱི་མཐུན་རྒྱལ་ཁབ་ཀྱི་གྲོས་ཚོགས་གོང་མ་ཡི་ཚོགས་ཆུང་ཞིག་གིས། རྒྱ་ནག་གིས་བོད་ནང་གི་བོད་ཕྲུག་རྣམས་རྒྱ་རིགས་ཅན་དུ་བསྒྱུར་རྒྱུ་ཡི་སྲིད་ཇུས་དེ་ཡིས་བོད་ཀྱི་ཆོས་ལུགས་རང་དབང་གི་ཐོག་ལ་རྒྱུན་ཆད་མེད་པར་ཐེ་བྱུས་བྱེད་པ་དེ་ལ་བློ་འཚབ་ཡོད་ཅེས་སྐྱོན་བརྗོད་བྱས་ཡོད་པ་རེད། དེ་ཡང་ཅེག་སྤྱི་མཐུན་རྒྱལ་ཁབ་ཀྱི་གྲོས་ཚོགས་གོང་མ་ཡི་ཤེས་རིག་དང་ཚན་རིག། རིག་གཞུང་དང་འགྲོ་བ་མིའི་ཐོབ་ཐང་ཚོགས་ཆུང་གིས་ཕྱི་ཟླ་ལྔ་པ་ཚེས་སུམ་ཅུ་ཉིན་གྲོས་ཆོད་ཅིག་ཕབ་ཡོད་པ་དང་གྲོས་ཆོད་དེའི་ནང་ཉེ་སྔོན་འཛམ་གླིང་མཉམ་སྦྲེལ་རྒྱལ་ཚོགས་ཀྱི་ཆེད་ལས་པ་རྣམས་ཀྱིས་ཐེར་འདོན་གནང་བ་ལྟར་རྒྱ་ནག་གིས་བོད་ནང་གི་བོད་ཕྲུག་རྣམས་འཆར་གཞི་དང་ལྡན་པའི་གི་ཐོག་ནས་བཙན་དབང་གི་ངང་ནས་རྒྱ་ནག་གིས་བཙུགས་པའི་གི་གཏན་འཇགས་སློབ་གྲྭ་ཁག་ནང་ལ་བཙུད་རྒྱུ་དེ་མཚམས་འཇོག་ཧ་ནི་གི་བོད་མི་རྣམས་ལ་རང་གི་སྐད་དང་རིག་གཞུང་གོམས་གཤིས་དང་བཅས་པར་སློབ་སྦྱོང་བྱེད་ས་ཞིག་བཟོ་དགོས་པ་སྐོར་གོང་ཞུས་ཀྱི་གྲོས་ཆོད་དེའི་ནང་ལ་འཁོད་ཡོད་པ་རེད། ཡང་གནས་ཚུལ་ནང་ལ་མུ་མཐུད་ནས་གི་འཁོད་པར་གཞིགས་ན། རྒྱ་ནག་གཞུང་གིས་བོད་སྤྱི་གི་ལོ་ངོ་བརྒྱ་ཕྲག་མང་པོ་རིང་གི་སྤྲུལ་སྐུ་ངོས་འཛིན་གི་ལམ་ལུགས་དེ་དང་ལྷག་པར་དུ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཡང་སྲིད་ཀྱི་གནད་དོན་ཐད། ཇུས་གཏོགས་བྱས་པ་དེ་ནི་བོད་མི་ཡི་ཆོས་དད་རང་དབང་ཐོག་ལ་རྩིས་མེད་རྡོག་རོལ་ཚབས་ཆེན་ཞིག་བཏང་བ་ཞིག་རེད་ཅེས་འཁོད་ཡོད་པ་རེད། ཐའེ་ཝན་གཞུང་གིས་ཨ་སྒོར་ས་ཡ་ལྔ་གི་རམ་འདེགས་སྤྲད་ནི་གི་ལི་ཐུ་ནི་ཡ་རྒྱལ་ཁབ་དང་མཉམ་དུ་ཡུ་ཁུ་རེན་ལ་རོགས་སྐྱོར་གྱི་ལས་འགུལ་ནང་ལ་མཉམ་ཞུགས་བྱེད་རྒྱུ་ཡིན་པའི་གནས་ཚུལ་ཐོན། དེ་ཡང་ཕྱི་ཟླ་དྲུག་པ་ཚེས་གཅིག་ཉིན་རོ་ཀྲ་གསར་ལས་ཁང་གིས་གནས་ཚུལ་སྤེལ་བར་གཞིགས་ན་གཟའ་ལྷག་པ་ཉིན་ལི་ཐུ་ནི་ཡ་གཞུང་གིས་བརྗོད་ན། ཐའེ་ཝན་གཞུང་གིས་ལི་ཐུ་ནི་ཡ་གཞུང་གིས་སྣེ་ཁྲིད་པའི་ཡུ་ཁུ་རེན་གྱི་བསྐྱར་གསོ་ཡི་ལས་གཞི་ནང་ལ་མ་དངུལ་ཨ་སྒོར་ས་ཡ་ལྔ་གི་རོགས་རམ་ཞལ་འདེབས་གནང་ཡོད་པ་རེད། གོང་ཞུས་ཀྱི་མ་དངུལ་དེ་དག་ཡུ་ཁུ་རེན་གྱི་བོ་རོ་ཌི་ཡང་ཁ་གི་ས་གནས་ཀྱི་སློབ་གྲྭ་ཁག་དང་ཨི་ཕིན་ས་གནས་ཀྱི་ཕྲུ་གུ་གསོ་སྐྱོང་ཁང་ཞིག་གི་བསྐྱར་གསོ་ཡི་ལས་དོན་ཐོག་ལ་བེད་སྤྱོད་བྱེད་རྒྱུ་ཡིན་པ་རེད་འདུག། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་ཐའེ་ཝན་གྱིས་ལི་ཐུ་ནི་ཨ་ནང་ལ་ཐའེ་ཝན་གྱི་གཞུང་ཚབ་ལས་ཁུངས་བཙུགས་པ་ནས་བཟུང་རྒྱ་ནག་གིས་ལི་ཐུ་ནི་ཨ་དང་ཕྱི་འབྲེལ་གྱི་འབྲེལ་ལམ་དེ་ཇེ་ཞན་ཇེ་སྡུག་ཏུ་བཏང་བ་མ་ཟད་ལི་ཐུ་ནི་ཨ་དང་ཚོང་འབྲེལ་ཡོད་པའི་ཕྱི་རྒྱལ་གྱི་ཚོང་པ་ཁག་ལ་ལི་ཐུ་ནི་ཨ་དང་འབྲེལ་བ་གཅོད་དགོས་པ་དང་ལི་ཐུ་ནི་ཨ་དང་འབྲེལ་བ་མ་བཅད་པ་ཡིན་ན་རྒྱ་ནག་གི་ཚོང་ར་ནས་ཕྱིར་ཕུད་གཏོང་རྒྱུ་ཡིན་པ་སོགས་ཀྱི་ཉེན་བརྡ་ཡང་ཡང་གཏོང་བཞིན་པའི་གི་གནས་ཚུལ་ཐོན་ཡོད། ཨ་མི་རི་ཀ་ནང་ལ་བསྡད་ནས་རྒྱ་ནག་གི་སོ་ཉུལ་གི་ལས་ཀ་བྱེད་མཁན་ཨ་རི་བ་གཅིག་དང་རྒྱ་རིགས་གཉིས་བཅས་ཀྱིས་ཨ་མི་རི་ཀ་ནང་ལ་གནས་སྡོད་བྱེད་མཁན་གྱི་རྒྱ་རིགས་ཁག་ཅིག་བཙན་དབང་གི་ཐོག་ནས་རྒྱ་ནག་ནང་ལ་ཕྱིར་ལོག་བྱེད་འཇུག་གི་ཐབས་ཤེས་འདྲ་མིན་བྱེད་ཀྱི་ཡོད་པར་ད་རེས་ཨ་རིའི་གཞུང་གིས་ཁྲིམས་གཏུག་བྱས་ཡོད་པའི་གི་གནས་ཚུལ་ཐོན་གི། དེ་ཡང་ཨ་མི་རི་ཀ་གི་སོ་ཉུལ་གི་ལས་ཀ་བྱེད་མཁན་མའེ་ཀལ་མེག་མཱ་ཧོན་ཟེར་བ་གི་ཨ་རི་བ་གཅིག་དང་རྒྱ་རིགས་ཀྲིན་ཚའོ་དབྱིང་དང། ཀྲུའུ་ཡུང་ཟེར་བ་གི་མི་དེ་དག་གིས་དེ་སྔོན་རྒྱ་ནག་གི་གྲོང་ཁྱེར་ཞིག་གི་ནང་ལ་ལས་ཀ་བྱེད་མཁན་གྱི་རྒྱ་རིགས་ཀྱི་དཔོན་པོ་ཞིག་དང་ཁོ་པའི་བཟའ་ཟླ་དང་བུད་མེད་བཅས་ལ་རྒྱ་ནག་ནང་ལ་ཕྱིར་ལོག་བྱེད་ཐབས་ཡི་ཐོག་ངན་ཇུས་བཏིང་ཡོད་པ་སྐོར་ཉེས་འཛུགས་བྱས་ཡོད་པ་རེད། ཨེ་ཤེ་ཡ་ཁུལ་གྱི་གི་ཤིང་སྡོང་རིང་ཤོས་དེ་བོད་རང་སྐྱོང་ལྗོངས་ཀོང་པོ་ཁུལ་ལ་ཡོད་པའི་གི་གནས་ཚུལ་ཐོན་གི། དེ་ཡང་རྒྱ་ནག་གཞུང་འབྲེལ་གྱི་ཉིན་རེའི་གསར་ཤོག་ནང་ལ་གནས་ཚུལ་སྤེལ་བར་གཞིགས་ན། ཕྱི་ཟླ་ལྔ་པ་ཚེས་ཉི་ཤུ་རྩ་བདུན་ཉིན་སྤེལ་བའི་གི་གནས་ཚུལ་ནང། རྒྱ་ནག་གིས་ཆ་བགོས་བྱས་པའི་གི་བོད་རང་སྐྱོང་ལྗོངས་ཟེར་བའི་གི་ཀོང་པོ་ཉིང་ཁྲི་ཤིང་ནགས་ནང་ལ་ཤུག་པ་རིང་ཚད་སྨི་བརྒྱ་དང་བཅུ་མེད་གཉིས་ཡོད་པ་ཞིག་གསར་དུ་རྙེད་ཡོད་པ་རེད། དེ་ནི་ཨེ་ཤི་ཡ་གི་ནགས་ཚལ་ཡི་ནང་དུ་ཡོད་པའི་གི་ཤིང་སྡོང་རིང་ཤོས་ཤིག་ཡིན་པ་རེད། གཟའ་འཁོར་འདི་ཡི་ནང་ལ་པེ་ཅིང་གཙུག་ལག་སློབ་གྲྭ་ཆེན་མོ་ཡི་སྣེ་ཁྲིད་འོག་རྒྱ་ནག་གི་ཉམས་ཞིབ་རུ་ཁག་ཅིག་གིས་ཚན་རིག་གི་ཞིབ་འཇུག་བྱེད་པའི་སྐབས་ཀོང་པོ་ཉིང་ཁྲི་སྤོ་མེས་རྫོང་གི་ཆུ་བོ་ཡར་ཀླུང་གཙང་པོ་གི་ཉེ་འཁོར་དུ་ཡོད་པའི་རང་བྱུང་ནགས་ཚལ་དུ་ཤུག་པ་རིང་ཚད་སྨི་བརྒྱ་དང་བཅུ་མེད་གཉིས་ཡོད་པ་དེ་གསར་དུ་རྙེད་ཡོད་ཅིང་ཞིབ་འཇུག་བྱེད་མཁན་ཚོ་གིས་མི་མེད་གནམ་གྲུ་བཏང་ནས་གི་ཤུག་པ་དེའི་གི་རིང་ཚད་འཇལ་བའི་སྐབས་ཤིང་ནགས་མང་ཆེ་བ་དེ་ནི་སྨི་བརྒྱད་ཅུ་གྱ་ལྔ་གི་གོང་ལ་ཡོད་པ་དང་ཡང་དེའི་ནང་ནས་ཤིང་སྡོང་ཉི་ཤུ་རྩ་ལྔ་གི་རིང་ཚད་དེ་ནི་སྨི་དགུ་བཅུ་གོ་ལྔ་གི་གོང་ལ་ཡོད་པར་ཤེས་རྟོགས་བྱུང་ཡོད་པ་མ་ཟད་ཨེ་ཤེ་ཡ་ནང་གི་ཤིང་ནགས་མཐུག་ཤོས་ཀྱང་བོད་ནང་ལ་ཡིན་པའི་གི་གནས་ཚུལ་ཐོན་གི། མཉམ་འབྲེལ་རྒྱལ་ཚོགས་ཀྱི་བུད་མེད་ལ་དབྱེ་འབྱེད་འགོག་ཐབས་ཀྱི་ཚོགས་ཆུང་གི་ཚོགས་འདུ་ཐེངས་བརྒྱད་ཅུ་གྱ་ལྔ་པ་ཡི་ཐོག་རྒྱ་ནག་དང་འབྲེལ་བའི་གི་དམིགས་ཚོ་ཀ་གཉིས་ཀྱི་སྙན་ཐོ་ཐེངས་དགུ་པ་དེ་བཏོན་ཡོད་པ་དང་སྙན་ཐོ་དེའི་ནང་རྒྱ་ནག་གིས་བུད་མེད་ཐོག་ལ་འཛིན་པའི་གི་སྲིད་ཇུས་ཐོག་བློ་ཚབས་ཆེན་པོ་ཡོད་པ་དང་ལེགས་བཅོས་བྱེད་དགོས་པའི་གི་འཇོན་ནི་ཡི་ནང། གཞུང་དང་སྒེར་བཅས་ཀྱིས་ཐད་ཀའང་ཡང་ན་ཐད་ཀ་མིན་པའི་གི་ཐོག་ནས་དངོས་ཤུགས་བརྒྱུད་གསུམ་གི་ཐོག་ནས་བུད་མེད་སྤྱི་དང་ལྷག་པར་དུ་བོད་ཀྱི་གི་བུད་མེད་དང་ཤིན་ཅང་ཡུ་གུར་མི་རིགས་གི་བུད་མེད་བྱང་ཀོ་རི་ཡ་གི་བུད་མེད། དེ་བཞིན་དབང་པོ་སྐྱོན་ཅན་གྱི་བུད་མེད་ལ་སོགས་པ་ལ་དབྱེ་འབྱེད་ཤུགས་ཆེན་བྱེད་བཞིན་པ་དེ་མེད་ལེ་བཟོ་དགོས་པའི་རྒྱབ་གཉེར་གྱི་ཡི་གེ་དེའི་ནང་ལ་འཁོད་ཡོད་པ་རེད། དེ་བཞིན་སྙན་ཐོ་དེའི་ནང་ལ་རྒྱ་ནག་གཞུང་གིས་བོད་ཀྱི་གི་བུད་མེད་དང་ཡུ་གུར་ཁ་ཆེ་མི་རིགས་ཀྱི་བུད་མེད་བྱང་ཀོ་རི་ཡ་གི་བུད་མེད་ཐེ་བའི་བུད་མེད་ཚང་མ་འདི་ལ་དབྱེ་འབྱེད་བྱེད་མཁན་དེ་ཚོ་ལ་འོས་ཤིང་འཚམ་པའི་དམ་དྲག་དང་ཉེས་ཆད་ཚོ་གང་ཡང་མེད་པ་སོགས་ཀྱི་དེ་ཚོ་ཡི་ཐོག་ལ་ཁྲིམས་ཀྱི་གི་ལག་བསྟར་དང་དུ་ཚོང་མགོ་ཐོག་སོགས་བཀག་འགོག་བྱེད་དགོས་པ་སྐོར་རྒྱ་ནག་གཞུང་ལ་སྐྱོན་བརྗོད་ཤུགས་ཆེན་བྱས་ཡོད་པ་རེད། རྣམ་པ་ཚོ་གི་ད་ལྟ་ཉན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་སྡེ་ཚན་གི་ལས་རིམ་ཁག་ཡིན། ད་ནི་བློ་བཟང་དགེ་ལེགས་ཀྱིས་བཞུགས་སྒར་རྡ་རམ་ས་ལ་ནས་བཏང་བའི་གི་གནས་ཚུལ་ཞིག་ཉན་རོགས་གནང།
དེ་རིང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་དྲུག་པའི་ཚེས་གཅིག་ཉིན་བཙན་བྱོལ་ནང་གྲགས་ཆེ་བའི་རྒྱལ་ཡུམ་ཆེན་མོ་རྐང་རྩེད་སྤོ་ལོ་འགྲན་སྡུར་ཐེངས་ཉི་ཤུ་རྩ་བརྒྱད་པ་དེ་བཞུགས་སྒར་རྡ་རམ་ས་ལའི་རྡ་སྟེང་བོད་ཁྱིམ་སློབ་གྲྭར་དངོས་སུ་འགོ་འཛུགས་གནང་སོང། ཡང་དེ་དང་ཕྱོགས་མཚུངས་ད་རེས་རྒྱལ་ཡུམ་ཆེན་མོ་རྐང་རྩེད་སྤོ་ལོའི་འགྲན་སྡུར་ཐེངས་ཉི་ཤུ་རྩ་བརྒྱད་པའི་ཐོག་ལ་ཡ་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་གསུང་བཤད་གནང་བའི་ནང་ལ་ཡ་ག་དུས་ཡིན་ན་ཡ་རྩེད་མོ་རྩེ་བའི་སྐབས་ལ་མཐའ་མའི་འཆམ་མཐུན་ངང་ནས་ཡ་རྩེ་དགོས་པ་གལ་ཆེན་པོ་ཡིན་པ་དང་ལྷག་པར་དུ་ད་རེས་རྐང་རྩེད་སྤོ་ལོའི་འགྲན་སྡུར་ཐེངས་ཉི་ཤུ་རྩ་བརྒྱད་པའི་ཐོག་ལ་ཡ་ཤིམ་ལ་རུ་ཁ་མཉམ་ཞུགས་གནང་མ་ཐུབ་པས་དེའི་ཐོག་ལ་ཡང་སྲིད་སྐྱོང་མཆོག་ནས་དགོངས་ཚུལ་དེ་ལྟར་གསུངས་ཀྱི་འདུག། ང་ཚོ་བོད་པའི་སྤྱི་ཚོགས་ནང་ལོགས་ལ་རྩེད་མོ་ག་དུས་རྩེ་བ་ཡིན་ནའི་མཐའ་མ་དེ་ལ་ཡང་རྙོག་དྲ་ཡོད་དེ་འགའ་ཞིག་ད་ལྟ་ཉེ་ཆར་ང་བྷེ་ཁའི་ཤིམ་ལ་ཕྱིན་པའི་སྐབས་ལ་ཡང་བྷེ་ཁའི་སྔོན་མ་རྒྱལ་ཡུམ་ཆེན་མོའི་གྱི་རྩེད་འགྲན་གཅིག་སྐབས་ལ་དཀའ་རྙོག་ཅིག་འཕྲད་ནས་ད་ད་ལྟ་ཤིམ་ལའི་གྱི། རྩེད་འགྲན་པ་ཁོང་ཚོ་མར་ད་ལྟ་བཏོན་བཞག་འདུག་བ། ད་དེ་ཚོའི་གི་གནད་དོན་སུ་རོ་པོ་བྱས་པ་ཡིན་ན་དེ་ཡོང་མོ་བ་ཡ་སུ་རོ་ཆེ་རེད་དེ་ཚོ་ཁོ་ང་ཚོ་ང་རང་ཚོ་མཐུན་ལམ་ཡོང་ཡ་དང་ཕར་ཚུར་ངོ་ཤེས་པ་ཡོང་ཡ་དང་དེ་ཚོ་གལ་ཆེ་གི་རེད་མ་གཏོགས་ཅིག་གི cup གཅིག་རག་མ་རག་གི་དེ་གནད་འགག་མ་རེད་པ། དེ་རྒྱ་ཆེ་ས་ནས་བསམ་བློ་གཏང་ཐུབ་པ་འདྲ་པོ་བྱས་པ་ཡིན་ན་ང་ཚོ་རྩེད་མོ་དེ་རྩེད་མོ་ངོ་རང་ནས་བཞག་འཕྲོད་བསྟེན་གི་ཐོག་ནས་ཡིན་ནའི་རེད། ང་རང་ཚོ་གཞོན་སྐྱེས་མང་པོ་ཚོ་འཛོམས་ས་གི་སྡིངས་ཆ་གི་ངོ་བོ་ཐོག་ནས་ཡིན་ནའི་རེད་ཕར་ཚུར་གཅིག་གཅིག་ངོ་ཤེས་ཡ་དང་གཅིག་གཅིག་ནས་སློབ་གསོ་ལེན་ཡ་གི་ངོ་བོ་འདི་གལ་ཆེར་ཡ་ལྟ་ཐུབ་པ་འདྲ་བྱས་པ་ཡིན་ན་ཨ་ང་ཚོ་རྩེད་མོ་རྩེ་ཡ་འདི་གའི་རྩེད་མོ་རང་གི་རྩེ་ཡ་གི་ཀུན་སློང་དང་གཞན་པ་ལ་འཁོན་འཛིན་མེད་པའི་ཐོག་ནས་ཡོང་ཐུབ་ཡ་ལེ་ཡ་ཨ་ནི་ཁ་སེང་ཤིམ་ལ་ཁོང་ཚོ་འདྲ་བོ་བྱས་པ་ཡིན་ན་བློ་ཕམ་ཞེ་པོ་བྱེད་གི་འདུག་སེམས་ཚོར་ཆེན་པོ་བྱེད་ནས་གསུང་བསྡད་གི་འདུག་ད་མི་རྩེད་མོ་དགའ་མཁན་གཅིག་ལ་ཨ་ནི་རྩེད་མོ་འདི་གལ་ཆེ་ཤོས་འདྲ་བོ་ཅིག་ཆགས་གི་ཡོད་རེད་བ་དེ་ན་ནི་ལྷག་པར་དུ་སོ་སོ་རྩེད་མོ་རྩེ་མཁན་བྱས་པ་ཡིན་ན། འདི་གལ་ཆེན་པོ་ཆགས་ཀྱི་ཡོད་དུས་ཙམ་པ་དང་མ་འོངས་པར་དེའི་རིགས་དེ་མ་ཡོང་བ་བྱེད། ད་རེང་གི་རྩེད་མོ་འདིའི་སྐབས་ལ། རྙོག་ཁྲ་དེ་འདྲ་ཅི་ཡང་བྱུང་མ་སོང་ཟེར་ཡ་ཅིག་སྒྲིག་ཁྲིམས་དང་སྒྲིག་གཞི་ཚང་མ་བློ་ལ་འགྲོ་སྟངས་ཅིག་ཡོད་རེད་བ། ཨ་འདི་ད་ག་ནང། མཐའ་མའི་ཐག་གཅོད་བྱེད་མཁན་གྱི་ཐག་གཅོད་བྱས་ན་ད་ག་ནང་ལ་ཡ་ཐུས་ཐུ་བ་འདྲ་བ་ཕྱིན་པ་ཡིན་ན། ཨེ་ནི་ཡག་པོ་ཡོད་རེད་ཟེར་ཞུ་ཡ་ཡིན། ཡང་དེ་དང་ཕྱོགས་མཚུངས་ད་རེས་རྒྱལ་ཡུམ་ཆེན་མོ་དྲན་རྟེན་རྐང་རྩེད་སྤོ་ལོའི་འགྲན་བསྡུར་ཐེངས་ཉི་ཤུ་རྩ་བརྒྱད་པའི་ཐོག་ལ་ཡ་རྩ་བའི་ཆ་ནས་རྒྱ་གར་ལྷོ་ཕྱོགས་ཁུལ་ལ་ཡ་ད་བོད་མིའི་གཞིས་ཆགས་ཁག་ཆེན་པོ་བཞི་འདྲ་རེད་དེ་དེའི་ནང་ལ་ཡ་ད་ལོ།

དཀའ་ཡོད་ན་ཡང་སྐད་ཆ་ལོགས་ཀ་ཞིག་རེད། ལྷོ་ཕྱོགས་ཀྱི་སྐད་ཆ་དེ་ཁྱོད་རང་ཚོས་ལྷོ་ཕྱོགས་མར་སྐད་ཆ་དྲིས་པ་ན་ཡག་པོ་ཡོད་རེད་གསལ་བཤད་ཡག་ག་ཁོང་ཚོས་གནང་གི་རེད་གསུངས་པ་དང། ཨ་ནི་ད་རེས་རྒྱལ་ཡུམ་ཆེན་མོ་དྲན་རྟེན་རྐང་རྩེད་སྤོ་ལོའི་འགྲན་བསྡུར་ཐེངས་ཉི་ཤུ་རྩ་བརྒྱད་པའི་ཐོག་ལ་ཡང་ཁྱོན་བསྡོམས་རུ་ཁག་བཅུ་དྲུག་མཉམ་ཞུགས་གནང་ཞིང་དེའི་ནང་ལ་ཡང་ཕྱི་རྒྱལ་ནས་རུ་ཁག་བཞི་འདུག་དེའི་ནང་ལ་ཡང་བལ་ཡུལ་ནས་གཉིས་བཅས་ཨ་ནི་ཡུ་རོབ་ནས་གཅིག་ཨ་ནི་ཨོ་སི་ཀྲི་ལི་ཡ་ནས་རུ་ཁག་གཅིག་མཉམ་ཞུགས་གནང་བ་དེ་ཨ་ནི་རྒྱལ་ཡུམ་ཆེན་མོ་དྲན་རྟེན་རྐང་རྩེད་སྤོ་ལོའི་འགྲན་བསྡུར་གྱི་ལོ་རྒྱུས་ནང་ལ་ཡང་ཐེངས་དང་པོ་ཆགས་ཀྱི་འདུག།
ངའི་མིང་ལ་མགོན་པོ་བཀྲ་ཤིས། ང་ནི་ང་ཚོ་ཨོ་སི་ཀྲི་ལི་ཡའི Team གྱི Vice Captain ཡིན། ཨ་ནི་ང་ཚོ་དང་པོ་གཅིག་མ་གཞི་ང་ཚོ་ད་ཐེངས་མ་དང་པོ་རྩེད་ཀྱི་ཡོད་རེད་རྒྱལ་ཡུམ་ཆེན་མོ། ཨ་ནི་ང་བུ་ཕལ་ཆེ་བ་ཅིག་ཕ་ནས་འཚར་ལོངས་བྱུང་ཡོད་དུས་ཙམ་པ་ཨ་ནི་ཕ་དེ་སྤང་ཁར་རྩེད་ཡོད་དུས་ཙམ་པ་ཐང་དེ་སྐམ་པོ་འདུག་གོམས་མེད་ཡིན་ནའི་ད་ང་ཚོ་ད་ལྟ་དེ་བྱས་ནི་ང་ཚོ Group Stage དེ་དེ་ཅིག་གི་ཨ་ནི་ད་ཁ་ལའོ་ལས་སླ་པོ་རུ་ཅིག་ཐེ་ཡོད་རེད་ང་ཚོ་ཨོ་དེ་ཡི་ད་དེ་ང་ཚོ་ཡི་ཨ་ནི་ཅིག་གོམས་ཡག་ལ་དུས་ཚོད་རུ་ཅིག་དེ་རག་ཡག་རེད་ཤག། གཞན་ཡང་ཐེངས་འདིའི་རྒྱལ་ཡུམ་ཆེན་མོ་དྲན་རྟེན་རྐང་རྩེད་སྤོ་ལོ་འགྲན་བསྡུར་ཐེངས་ཉི་ཤུ་རྩ་བརྒྱད་པའི་རྩེད་འགྲན་ཐོག་མ་དེ་བཞུགས་སྒར་རྡ་རམ་ས་ལ་རྟེན་གཞི་བྱས་པའི་རྡ་སྟེང་བོད་ཁྱིམ་སློབ་གྲྭ་རུ་ཁག་དང། ཝ་ར་ཎ་སི་རུ་ཁག་གཉིས་བར་རྩེས་ཡོད་པ་རེད། ཝ་ར་ཎ་སི་རུ་ཁག་གིས་རྡ་སྟེང་བོད་ཁྱིམ་སློབ་གྲྭ་ལ་ཡང་སྤོ་ལོ་གསུམ་བླུགས་ཡོད་པ་དང། རྡ་སྟེང་བོད་ཁྱིམ་སློབ་གྲྭས་ཝ་ར་ཎ་སི་ལ་ཡང་སྤོ་ལོ་གཅིག་ལས་བླུགས་ཐུབ་མེད་པ་དེ་མཐའ་མའི་རྒྱལ་ཁ་དེ་ཝ་ར་ཎ་སི་རུ་ཁག་ལ་ཡང་ཐོབ་ཡོད་པ་རེད། ཐེངས་འདིའི་རྒྱལ་ཡུམ་ཆེན་མོ་རྐང་རྩེད་སྤོ་ལོ་འགྲན་བསྡུར་ཐེངས་ཉི་ཤུ་རྩ་བརྒྱད་པ་དེ་སྤྱི་ཟླ་དྲུག་པའི་ཚེས་གཅིག་ནས་འགོ་འཛུགས་ཀྱིས་སྤྱི་ཟླ་དྲུག་པའི་ཚེས་བཅུ་གཅིག་བར་མཇུག་སྒྲིལ་གནང་གི་ཡོད་པ་རེད།

རྩ་བའི་སྐྱབས་རྗེ་ཡོངས་འཛིན་གླིང་མཆོག་སྤྲུལ་རིན་པོ་ཆེ་མཆོག་ཉེ་ཆར་ཕྱི་ཟླ་ལྔ་པའི་ཚེས་ཉི་ཤུ་རྩ་ལྔ་ཉིན་སི་པེན་ནས་ཕ་རི་སིར་ཕེབས་འབྱོར་གནང་བའི་རྗེས་ས་གནས་སུ་བཀའ་དབང་སོགས་ཆོས་ཕྱོགས་ཀྱི་མཛད་འཕྲིན་སྐྱོང་དང་སྐྱོང་མུས་ཡིན་པའི་ཐད་ཡུ་རོབ་སྤྱི་འཐུས་ཚ་ཁོ་ཐུབ་བསྟན་རྒྱ་མཚོ་ལགས་ཀྱིས་མུ་མཐུད་དུ་གསུངས་ན། ཉེ་ཆར་སི་པེན་ནས་ཡར་ཆིབས་བསྒྱུར་བསྐྱངས་པ་དང་ཧྥ་རན་སི་ནུབ་ཕྱོགས་ནོར་མན་ཌིའི་ས་གནས་ལ་བཛྲ་དྷཱ་ར་ཟེར་ཆོས་ཚོགས་ནང་ལ། ཉི་མ་གཉིས་ཀྱི་བཀའ་ཆོས་གནང་བ་རེད། དེ་ནས་ཚུར་ཆིབས་བསྒྱུར་བསྐྱངས་རྗེས་ཏ་རིག་སུམ་ཅུ་སོ་གཅིག་ཉིན་མ་ཧྥ་རན་སི་རྒྱལ་སའི་མངའ་ཁུལ་ལ་ཡོད་པའི་བོད་རིགས་མི་དམངས་དང་ཧྥ་རན་སི་ཡུལ་མི་ཁག་ཅིག་ལ་སངས་རྒྱས་ཚེ་དཔག་མེད་སྒོ་ནས་བཀའ་ཆོས་གནང་བ་རེད། དེ་ནས་ཏ་རིག་སུམ་ཅུ་ཐམ་པའི་དགོང་དག་ལ་གྲོས་ཚོགས་གོང་མ་ལ་ཕེབས་པ་རེད། དེ་ནས་འདི་གའི་རེས་གཟའ་སྤེན་པ་ཉིན་མ་དུ་ཧྥ་རན་སི་རྒྱལ་ས་མཐའ་ཁུལ་ཨེབ་རི་ཟེར་ས་གནས་དེ་ལ་བེད་ནམ་མེན་གྱི་ནང་པའི་དགོན་པ་ཞིག་ནང་ལ་རིན་པོ་ཆེ་བས་བོད་པའི་བེད་ནམ་མི་དད་ལྡན་མི་དམངས་ལ་ཚེ་དབང་གནང་ཡག་རེད། དེ་གའི་གཟའ་ཉི་མ་ལ་དུས་འཁོར་ཆོས་ཚོགས་ཞུ་མཁན་ཅིག་ཡོད་རེད་པེ་རིས་ལ་ཁོང་ཚོ་གིས་གོ་སྒྲིག་བྱས་བྱས་རྗེ་བཙུན་སྒྲོལ་མ་གི་སྒོ་ནས་ཚེ་དབང་གནང་ཡག་དེ་འདྲའི་མཛད་རིམ་ཅིག་འདུག་ཨ་ནི་བདུན་ཕྲག་རྗེས་མ་རེས་གཟའ་མིག་དམར་ཉི་མ་དེ་པེ་རིས་སུ་ཡང་ཕྱི་ལོགས་དུ་བ་དྭགས་པོ་རིན་པོ་ཆེའི་ཆོས་ཚོགས་ལ་ཡང་དགེ་འཕེལ་གླིང་ཞུ་མཁན་ཅིག་ཡོད་རེད་འོ་དེའི་ནང་ལ་སངས་རྒྱས་སྨན་བླ་གི་བཀའ་དབང་གནང་ཡག་གི་མཛད་རིམ་ཅིག་བང་བསྒྲིགས་ཡོད་ས་རེད།
སྐྱབས་རྗེ་ཡོངས་འཛིན་གླིང་མཆོག་སྤྲུལ་རིན་པོ་ཆེ་མཆོག་གི་དྲ་ཚིགས་དུ་འཁོད་པའི་མཛད་འཆར་ལྟར་ན། རིམ་མེ་ཤི་ད་གྲུབ་པའི་བདག་མཆོད་དུ་རིན་པོ་ཆེ་མཆོག་སེང་ག་པུར་རྒྱལ་ཁབ་ཏུ་ཆིབས་བསྒྱུར་གྱིས་ཆོས་ཕྱོགས་ཀྱི་མཛད་འཕྲིན་སྐྱོང་རྒྱུ་ཡིན་པ་རེད། གོང་ཞུས་གནས་ཚུལ་འདི་ཕྱོགས་བསྒྲིགས་ཀྱིས་སྙན་སྒྲོན་ཞུ་མི་ང་བསོད་ནམས་ལྷ་མོ་ཡིན།

གཞིས་ཀ་རྩེ་དིང་རི་རྫོང་གི་སློབ་འབྲིང་སློབ་མ་ཚོ་དེ་བཞིན་མཚོ་སྔོན་རྨ་ལྷོ་སོགས་ཀྱི་ནང་གི་བོད་རིགས་སློབ་མ་ཚོ་རྒྱ་ནག་གུང་ཁྲན་གྱི་ཆབ་སྲིད་ལྟ་བ་གི་དྲིལ་བསྒྲགས་ནང་འཛུལ་ཞུགས་མཛད་ཚུལ་སོགས་ཀྱི་གནས་ཚུལ་ཁག་ཅིག་ཐོན་པ་རེད། ནུབ་བྱང་མི་རིགས་སློབ་གྲྭ་ཆེན་མོ་གི་དགེ་རྒན་ཆེན་མོ་ཟུར་པ་དང་བོད་ཀྱི་སྤྱི་ཚོགས་རིག་པ་གི་ཆེད་ལས་མཁས་པ་རྒྱལ་ལོ་ལགས་ཀྱིས།

མུ་མཐུད་དུ་ཡོང་ཡག་དེ་སོགས་རེད་ང་ཁོ་རང་ཚོ་རྒྱ་མིའི་ཁོངས་དང་མི་ལོ་དྲུག་ཅུ་མི་རིགས་ལ་ཁྲིམས་འགལ་གི་དབང་སྒྱུར་བྱས་རེད་དེ་ཡིན་ན་ཡང་ད་ལྟ་ཡིན་ན་ཁོ་རང་ཚོ་ཅིག་ཡིད་ཆེས་གི་མེད་དྲག་འགྲོ་སེམས་སྡུག་གི་མེད་ཡག་འགྲོ་ཅི་དེ་གི་ངོ་ཚབ་ཡང་ངོ་རྒྱུགས་གསལ་པོ་ཆགས་འདུག་ག་ད་རྒྱ་ཆེན་པོ་གང་ནས་འོ་རང་སྐྱོང་ལྗོངས་ཁོ་ན་མ་རེད་མདོ་སྟོད་སྨད་གི་ནང་འོ་རྒྱུགས་གི་ས་ཕུ་འོ་གི་ས་ཆ་ཆ་ཚང་ནང་དེ་གཅིག་ཡོད་རེད། ཕྱི་ཟླ་ལྔ་པ་གི་ཚེས་དགུ་ཉིན་རྒྱ་ནག་གཞུང་འབྲེལ་ལྷ་ས་ཉིན་རེའི་གསར་ཁང་གིས་གནས་ཚུལ་སྤེལ་བ་ལྟར་ན། ལྷ་ས་གྲོང་ཁྱེར་ཁོངས་སུ་གཏོགས་པའི་སྟག་རྩེ་ས་ཁུལ་དྲིལ་བསྒྲགས་ལྷན་ཁང་ཟེར་བ་དེས་བོད་ཀྱི་སློབ་འབྲིང་སློབ་གྲྭ་གི་སློབ་མ་ཉིས་བརྒྱ་ལས་གྲུབ་པའི་རུ་ཁག་ཞིག་ལྷ་ས་ནང་བོད་ཀྱི་ཞིང་བྲན་འབུམ་བཅུ་བཅིངས་འགྲོལ་འགྲེམས་སྟོན་ཁང་ཞེས་པ་ལ་ལྟ་སྐོར་དུ་འཁྲིད་ཡོད་ཅེས་དྲངས་འདུག་འགྲེམས་སྟོན་ཁང་དེ་ནི་སྤྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོ་ཟླ་གསུམ་པ་ནང་རྒྱ་ནག་དམག་དཔུང་གིས་བོད་མི་ངོ་རྒོལ་བ་ཁྲི་སྟོང་མང་པོ་དམར་གསོད་བཏང་བ་དང་བཙན་ཤེད་ཀྱི་དྲག་གནོན་འོག་གོང་ས་ཏཱ་ལའི་བླ་མ་མཆོག་རྒྱ་གར་ནང་བཙན་བྱོལ་དུ་ཕེབས་དགོས་བྱུང་བ་བཅས་ཀྱི་ལོ་རྒྱུས་ཀྱི་གནས་ཚུལ་འདི་ལ

གསར་ཁང་དེ་གིས་མུ་མཐུད་དུ་ཐེངས་རྗེས་མ་དྲིལ་བསྒྲགས་གི་ལས་འགུལ་དེ་གིས་གཙོ་བོ་སློབ་ཕྲུག་ཚོ་ལ་ཏང་ནི་བྱེ་བྲག་གི་བྱམས་བརྩེ་ཡིན་པ་ཚོར་ཐུབ་ཐབས་དང་མ་ཟད་ཏང་ལ་ཁ་ཉན་པ་དང་ཏང་ལ་རྗེས་འབྲང་པ་དེ་བཞིན་ཀུན་སྤྱོད་དང་རིག་པ་ལུས་སྦྱོང་དང་སྒྱུ་རྩལ་ཡོངས་སུ་ཡར་རྒྱས་གཏོང་ཐབས་ཀྱི་སྤྱི་ཚོགས་གསར་སྐྲུན་པ་དང་རྒྱུན་འཛིན་པ་བྱ་ཐུབ་རྒྱུ་ལ་ཤུགས་སྣོན་རྒྱག་དགོས་ཚུལ་བརྗོད་འདུག། དགེ་རྒན་ཆེན་མོ་རྒྱལ་ལོ་ལགས་ཀྱིས་འདི་ནི་རྒྱ་ནག་གཞུང་གིས་སྔོན་མ་ནས་སྤེལ་བཞིན་པ་གི་ལས་འགུལ་ཞིག་ཡིན་ནའང་ད་ལྟ་ཚིག་པ་འགའ་འདི་ཕྱིན་བཀའ་དང་ལྡན་བོད་རིགས་སློབ་མ་ཚོ་ལ་བེ་ལ་བྱེད་འཇུག་པ་སུ་ད་ཅི་གསར་པ་ཐོག་ནས་ལས་འགུལ་ཤུགས་ཆེ་སྤེལ་བཞིན་འདུག་པ་མུ་མཐུད་དུ་སོང་ན། དེ་སུ་ཅི་སྟེ་ཡོད་རེད་སུ་ཅི་སྟེ་ཡོད་རེད་མ་སོང་ཡང་ཁྱེད་རང་ཚོ་བོ་ཐབས་ཅི་འདྲ་མ་སོང་ན་རྒྱུ་བ་ཞུ་བོ་བཏང་ཤ་འདུག་ཨ། བར་ལམ་ན་ཕྲུ་གུ་ཚོ་ལ་དམག་ལྭ་བསྐོན་ནས་འདི་རྒྱ་མི་གི་དམར་དམག་ཡིན་འགྱོ་དགོས་རེད། དེ་འདྲ་སུ་ཞིག་དེ་རྒྱ་ཆེན་པོ་རྒྱབ་ཡོང། ཨ་ནི་སྒྲིག་འཛུགས་ཀི་སྒང་ནས་ཡང་འབོར་ཆེན་པོ་བྱེད་ནས་བྱིས་པའི་དུས་ཆེན་འདི་ཅིག་དགའ་སྟོན་བྱེད་དགོས་འགྱོ་དེ་ཅིག་ཡོང་འདུག་སྔ་མ་ནི་ང་ཚོ་ད་ལ་ད་ལྟ་གི་འདི་འདྲ་ཡོད་མ་རེད་གཅིག་ཡིན་ན་འདི་ས་གནས་སོ་སོ་གི་དཔལ་འབྱོར་དང་རྒྱ་ནག་ཁོ་རང་ཚོ་གི་འདི་འདྲ་རྩ་འཛུགས་ཀྱི་དཔལ་འབྱོར་གྱི་ཆ་རྐྱེན་འདྲ་མང་སོང་ན། སྟོབས་ཆེན་པོ་ཡོད་དང་འདིའི་སྒང་དེ་ཆེན་པོ་རྒྱ་ཆེན་པོ་བསྒྲིགས། རྩ་འཛུགས་ཀྱི་ཆ་རྐྱེན་འདྲ་འཛོམས་སོང་ནས་འདིས་རྟག་ཏུ་མི་འགྲོ་བསམ་སོང། ཡང་སྤྱི་ཟླ་བཞི་བ་ག་ཚེས་ཉི་ཤུ་རྩ་གསུམ་ཉིན་ལྷོ་ཁ་གྲོང་ཁྱེར་གྱི་གོང་དཀར་མཐའ་ཚུགས་སྐྱིད་ཀྱི་ཁོངས་ཀྱི་གོ་སྒྲིག་འོག་གོང་དཀར་རྫོང་གི་སློབ་གྲྭ་གི་སློབ་མ་ཚོས

ཏང་གཤིས་ཀ་སློབ་ཕྲུག་ཚོ་རྒྱ་ནག་རྒྱལ་ཁབ་དང་གུང་ཁྲན་ཏང་ལ་ཇི་འདྲ་དགའ་ཞེན་ཡོད་པ་སེམས་ཚོར་བརྗོད་དགོས་ཀྱི་ཡོད་འདུག་སྦྲགས་པ། གཉའ་འཇག་ཚིག་སྐུ་ནང་སློབ་ཕྲུག་ཚོ་བོད་ལྭ་གྱོན་འདེབས་ཁར་ཕལ་ཆེར་བློ་ན་རྗེས་ནས་སྤྱི་སྒྲོག་བྱེད་མུས་ཡིན་པ་ཚོད་དཔག་བྱེད་ཐུབ་ཀྱི་ཡོད་པ་རེད། མཚོ་སྔོན་ཞིང་ཆེན་ས་ཁུལ་ནང་སྤྱི་ཟླ་བཞི་བ་ག་ཚེས་བཅུ་གསུམ་ཉིན་མཚོ་སྔོན་ཞིང་ཆེན་གྱི་སློབ་གསོ་ལས་ཁུངས་ཀྱི་འགན་འཛིན་ཧའེ་ཅིང་ཕིང་ཟེར་བ་དེས།

ཉམས་ཞིབ་པ་ཕན་ཐོགས་ལགས་ཀྱིས་བོད་ནང་གི་ཡོད་པ་གི་རྒྱ་ནག་གཞུང་གི་དཔོན་རིགས་ཚོས་ཉེ་དུས་བོད་པ་གི་ཕྲུ་གུ་ཚོ་ལ་བསམ་བློ་བསྒྱུར་བཅོས་གཏོང་རྒྱུ་གི་ཐབས་ཤེས་ཤུགས་ཆེ་བྱེད་མུས་ཡིན་པ་དེ་དོན་དམ་དུ་བསྡུས་པ་ཡིན་ན་བོད་མི་རིགས་ཀྱི་ངོ་བོ་དང་རིག་གཞུང་ཁྱོན་ཡོངས་ནས་རྩ་མེད་གཏོང་ཐབས་ཀྱི་སྲིད་ཇུས་དེ་ཤུགས་ཆེ་རུ་ཕྱིན་པ་མཐོང་གི་འདུག་ཅེས་མུ་མཐུད་དུ་གསུངས་སོང། ཞི་ཅིན་ཕིང་ཁོ་རང་ཡར་སླེབས་པའི་རྗེས་ལ། ག་འདུག་རེད། མི་རིགས་མཚུངས་ཚོགས་སྲིད་ཇུས་ཕྱོགས་ར། དེ། དེ་བས་ཤུགས་ཆེར་བཏང་ཡག་དང། ད་ལྟའི་རྒྱལ་ཁབ་སྤྱི་སྐད་དར་སྤེལ་ལ་དེ་དང། ཀྲུང་ཧྭ་མི་རིགས་ཐུན་མོང་འདུ་ཤེས་དོན་འཁྱོལ་གྱི་དང་རྒྱལ་གཅེས་བསམ་བློ་དོན་འཁྱོལ་བ་ལ་བོད་མི་རིགས་ཀྱི་ངོ་བོ་དང་རིག་གཞུང་གཅིག་གི་ཁྱོན་ཡོངས་ནས་རྩ་མེད་བཟོ་ཡག་གི་སྲིད་ཇུས་དེ་ཤུགས་ཆེ་རུ་ཕྱིན་པ་དེ་འདྲའི་མཐོང་གི་འདུག།